ལྷན་རྒྱས་གྲོགས་པོ་རྣམས་ལ་ཁོང་ཁམས་བཟང་བའི་འཚམས་འདྲི་ཞུ་བ་དང་ཆབས་ཅིག་སྤྱི་ལོ་ཉིས་སྟོང་བཅུ་གསུམ་ལོ་ཟླ་བ་བརྒྱད་པའི་ཚེས་ལྔའི་ཉིན་གྱི་ཨ་རིའི་རླུང་འཕྲིན་ཁང་གི་དྲ་བརྙན་གསར་འགྱུར་བཤད་རྒྱུ་ཡིན། ང་ཚུལ་ཁྲིམས་རྒྱ་མཚོ་ཡིན། བོད་ནས་འབྱོར་བའི་གནས་ཚུལ་ལྟར་ན་བོད་རང་སྐྱོང་ལྗོངས་ནག་ཆུ་ཁུལ་ཤག་རོང་བོ་དགོན་དགའ་ལྡན་དར་རྒྱས་གླིང་དགོན་པ་སྒོ་བརྒྱབ་ཡོད་པ་དང་དགེ་འདུན་པ་རྣམས་དགོན་པ་དང་ཁ་བྲལ་ནས་ད་ལྟ་དགོན་པ་སྟོང་བ་ཆགས་ཡོད་པའི་གནས་ཚུལ་ཐོན་འདུག་ཤེས་རྟོགས་བྱུང་བ་ཡིན་ན་ཟླ་བ་བདུན་པའི་ཚེས་སུམ་ཅུའི་ཉིན་ནག་ཆུ་ས་ཁུལ་ཤག་རོང་བོ་དགོན་དགའ་ལྡན་དར་རྒྱས་གླིང་གི་ཆོས་ལུགས་ཀྱི་བྱེད་སྒོ་སྤེལ་རྒྱུ་མཚམས་འཇོག་བྱེད་དགོས་བྱུང་ཡོད་པ་དང་འཕྲལ་གྱི་རྒྱུ་རྐྱེན་ནི་སྤྱི་ལོ་ཉིས་སྟོང་བཅུ་ལོའི་ཟླ་བ་ལྔ་བའི་ནང་དུ་དགོན་པ་དེའི་དགོན་བདག་རོང་བོ་ཆོས་རྗེའི་ཡང་སྲིད་དེ་གོང་ས་མཆོག་ལ་འབྲེལ་བ་ཡོད་པའི་ཆབ་སྲིད་ཀྱི་ཉེས་མིང་འོག་རྒྱ་ནག་གཞུང་གིས་བླ་མ་ཟླ་བ་འཛིན་བཟུང་བྱས་ནས་ལོ་བདུན་གྱི་བཙོན་འཇུག་ཁྲིམས་ཐག་བཅད་ཡོད་པ་མ་ཟད་དགོན་པ་དེའི་བླ་མའི་ཐོབ་ཐང་མེད་པའི་ཁྱབ་བསྒྲགས་བྱས་ཤིང། མ་འོངས་པར་ནག་ཆུ་ས་ཁུལ་དུ་ཕེབས་མི་ཆོག་པའི་བཀའ་རྒྱ་བཏང་ཡོད་པ་རེད། བླ་མ་ཟླ་བ་ཁོང་དགུང་ལོ་བདུན་ཅུ་དོན་བརྒྱད་ལ་ཕེབས་ཡོད་པ་དང་སྙུང་གཞི་ཧ་ཅང་ལྕི་བའི་རྐྱེན་གྱིས་ལྷ་སའི་སྨན་ཁང་ཞིག་ཏུ་ཉེན་རྟོག་པའི་ལྟ་སྲུང་འོག་སྨན་བཅོས་བྱེད་བཞིན་ཡོད་འདུག་རྒྱ་ནག་གཞུང་གིས་དགོན་པའི་དགེ་འདུན་པ་རྣམས་ལ་གོང་ས་མཆོག་དང་རོང་བོ་ཆོས་རྗེ། བླ་མ་ཟླ་བ་བཅས་ལ་དགག་པ་རྒྱག་དགོས་ཞེས་ཡང་ཡང་སུན་པོ་བཟོས་སྟབས་དགུང་གྲངས་བདུན་ཅུ་དོན་ལྔ་ལ་ཕེབས་པའི་དགེ་སློང་ངག་དབང་རྒྱ་མཚོ་རང་ཤི་རྒྱག་དགོས་བྱུང་ཡོད་པ་དང་དགེ་འདུན་པའི་དོ་དམ་པ་གྲྭ་བ་གཉིས་ལ་ཡང་ཆབ་སྲིད་ཀྱི་ཉེས་འཛུགས་བྱས་ནས་བཙོན་འཇུག་བྱས་འདུག་གནས་ཚུལ་མང་པོ་ཞིག་ལ་བརྟེན་ནས་དགོན་པའི་དགེ་འདུན་པ་རྣམས་དགོན་པ་ནས་ཁ་བྲལ་དགོས་བྱུང་ཡོད་པ་དང་ད་ལྟའི་ཆར་དབྱར་དཀྱིལ་གྱི་རྟ་རྒྱུག་གི་དུས་ལ་ཉེ་བའི་སྐབས་འདིར་དགོན་པའི་སྒོ་བརྒྱབ་སྟེ་དགོན་པ་ཡོངས་རྫོགས་ཉེན་རྟོག་པས་བསྐོར་ཡོད་པའི་གནས་ཚུལ་ཐོན་འདུག། དཀྱིལ་ཤར་ས་ཁུལ་དང་བྱང་ཨ་ཧྥི་རི་ཀའི་ཕྱོགས་སུ་ཨ་མི་རི་ཀའི་ཕྱི་འབྲེལ་སྲིད་ཇུས་བསྐྱར་དུ་སླར་གསོ་བྱས་ཡོད་ན་ཡང་ས་ཁུལ་དེ་དག་ན་ཡོད་པའི་ཨ་རིའི་གཞུང་ཚབ་ཁང་དང་དོན་གཅོད་ཁང་བཅུ་དགུ་བདེ་འཇགས་ཀྱི་ཆེད་དུ་སྒོ་བརྒྱབ་ཡོད་པ་རེད། ཡིན་ན་ཡང་གྲོང་ཁྱེར་ཁ་སྦུལ་དང་སྦ་གི་རྡ། ཨར་ཇེ་དང་རྡ་ཁ་སོགས་སུ་གཞུང་ཚབ་ཁང་སྒོ་ཕྱེ་རྒྱུའི་ཆོག་མཆན་སྤྲད་ཡོད་པ་རེད། བདུན་ཕྲག་སྔོན་མའི་ནང་དུ་ཨ་མི་རི་ཀའི་གཞུང་ཕྱོགས་ནས་ཨ་མི་རི་ཀའི་མི་སེར་ཡུལ་སྐོར་བྱེད་མཁན་རྣམས་ལ་འཇིགས་སྐུལ་བའི་གཏོར་རྒོལ་བྱེད་སྲིད་པའི་ཉེན་བརྡ་བཏང་ཡོད་པ་དང། ཨ་རིའི་ཕྱི་སྲིད་ལྷན་ཁང་གིས་བཤད་པ་ལྟར་ན་གཞུང་ཚབ་ཁང་དང་དོན་གཅོད་ཁང་བཅུ་དགུ་བོ་དེ་དག་བདེ་འཇགས་གཟབ་ནན་གྱི་ཆེད་དུ་གཟའ་སྤེན་པའི་བར་དུ་སྒོ་རྒྱག་རྒྱུ་ཡིན་ཞེས་གསལ་བཤད་བྱས་ཡོད་པ་རེད། ཡང་རྒྱལ་སྤྱིའི་ཉེན་རྟོག་པས་དེ་མཚུངས་སུ་ཉེན་བརྡ་བཏང་ཡོད་པ་དང་ན་ནིང་ཁ་ཆེའི་དྲག་སྤྱོད་པ་ཚོས་ལི་པི་ཡའི་གྲོང་ཁྱེར་སྦིན་གྷ་ཟི་ཡི་ནང་དུ་ཨ་རིའི་གཞུང་ཚབ་ལ་གཏོར་རྒོལ་བྱས་ནས་གཞུང་ཚབ་པ་ཚུད་པའི་མི་བཞི་བསད་པའི་དོན་རྐྱེན་བྱུང་ནས་ལོ་གཅིག་ལ་འཁོར་བའི་དུས་འདིར་ཐེངས་འདིའི་བདེ་འཇགས་ཀྱི་གནད་དོན་དེ་ཐག་གཅོད་བྱུང་ཡོད་པ་རེད། གནམ་གཤིས་སྔོན་བརྡ་བཏང་བར་གཞིགས་ན་དེ་རིང་ཕ་ཀི་སི་ཐན་དང་ཨ་ཧྥི་གྷ་ནི་སི་ཐན་གྱི་ཤར་ཕྱོགས་སུ་ཆར་པ་ཤུགས་ཆེན་པོ་འབབ་རྒྱུ་ཡིན་པའི་ཚོད་དཔོག་བྱེད་བཞིན་ཡོད་པ་དང་ཆར་དུས་ཀྱི་སྐབས་འདིར་ཆུ་ལོག་བྱུང་ནས་མི་བརྒྱད་ཅུ་ཐམ་པ་རྐྱེན་ལམ་དུ་བཏང་ཡོད་པ་རེད། གནམ་གཤིས་མ་ལེགས་པས་རྐྱེན་བྱས་ནས་ཁང་ཁྱིམ་དང་ཞིང་ས་མང་པོ་གཏོར་བརླག་ཐེབས་ཡོད་པར་མ་ཟད། ཕཱ་ཀི་སི་ཐན་གྱི་གྲོང་ཁྱེར་ཁཱ་ར་ཆིའི་ནང་དུ་ཆུ་ལོག་ཤུགས་ཆེན་བྱུང་སྟེ་གཞུང་ལམ་དང་གློག་སྡོང་མང་པོ་ཆུས་ཁུར་ཡོད་འདུག་དམག་མི་ཡོང་སྟེ་ས་རྡོ་དང་ལམ་ཁ་སོགས་བསངས་ནས་ཟ་མ་ཚ་བོ་ཁྱེར་ཡོང་ཡོད་པ་རེད་ལ། ཆར་བ་ཤུགས་ཆེན་པོ་བབས་པ་འདི་ནི་ལོ་རེའི་རྒྱུན་ལྡན་གྱི་བྱ་བ་ཞིག་ཡིན་ན་ཡང་ལོ་གསུམ་གྱི་རིང་ལ་ཆར་བ་ཤུགས་ཆེ་རུ་ཕྱིན་ཏེ་གནོད་སྐྱོན་ཡང་དེ་ལས་ཀྱང་མང་རུ་ཕྱིན་ཡོད་པའི་གནས་ཚུལ་ཐོན་འདུག། སྤྱི་ལོ་ཉིས་སྟོང་བཅུ་ཡི་ལོ་ལ་ཆུ་ལོག་གིས་ཉུང་མཐར་ཡང་མི་གཅིག་སྟོང་བརྒྱད་བརྒྱ་རྐྱེན་ལམ་དུ་བཏང་ཡོད་པ་དང་ས་ཡ་མང་པོ་རང་ཁྱིམ་དང་ཁ་བྲལ་དགོས་བྱུང་ཡོད་པ་རེད། དེ་རིང་ཨིན་རྡུ་ནི་ཤི་ཡའི་གཞུང་ཕྱོགས་ནས་འགྲེལ་བརྗོད་བྱས་པ་ལྟར་ན་རྒྱལ་ས་ཇ་ཁར་ཏ་རུ་ཡོད་པའི་ནང་པའི་ལྷ་ཁང་ཞིག་གི་ནང་དུ་འབར་རྫས་ཆུང་ཆུང་ཞིག་འབར་གས་བྱུང་ནས་མི་ཞིག་ལ་རྨས་སྐྱོན་བཏང་ཡོད་པའི་གནས་ཚུལ་ཐོན་འདུག་ཉེན་རྟོག་པས་བཤད་པ་ལྟར་ན་ལྷ་ཁང་དེའི་ནང་དུ་མི་བརྒྱ་ཕྲག་མང་པོ་སྨོན་ལམ་རྒྱག་བཞིན་པའི་སྐབས་སུ་འབར་གས་བྱུང་ཡོད་པ་དང་ལྷ་ཁང་ལ་གཏོར་སྐྱོན་ཆེན་པོ་ཐེབས་མི་འདུག་ཞེས་གསལ་བཤད་བྱས་ཡོད་པ་རེད།

ཁར་སང་ཉི་ཧོང་གིས་མེ་ཤུགས་འཕུར་མདའ་ཞིག་གི་ནང་དུ་ཉེར་མཁོའི་ཡོ་བྱད་ཁག་ཅིག་བཞག་ནས་རྒྱལ་སྤྱིའི་མཁའ་དབྱིངས་སུ་བདེ་བླག་ངང་བཏང་ཡོད་པ་དང་དེའི་ནང་དུ་གློག་གི་མི་ཞིག་ཀྱང་མཉམ་དུ་བཏང་ཡོད་པ་རེད། ཉི་ཧོང་གི་བར་སྣང་ཉམས་ཞིབ་ལས་ཁུངས་ཀྱིས་བཤད་པ་ལྟར་ན་ཟ་མ་དང་ཆུ་སོགས་ཉེར་མཁོའི་ཅ་ལག་མང་པོ་ཞིག་འཕུར་མདའ་དེའི་ནང་དུ་བཞག་ནས་འཕུར་མདའ་དེ་ཐ་ནེ་ག་ཤི་མ་གླིང་ཕྲན་ནས་ཁར་སང་བཏང་ཡོད་པ་དང་ད་དུང་འཕུར་མདའ་དེའི་ནང་དུ་གློག་གི་མི་ཆུང་ཆུང་མིང་ལ་ཁེ་རོ་སྦོ་ཟེར་བ་ཞིག་ཀྱང་འཕུར་མདའ་དེའི་ནང་དུ་བཞག་ནས་བཏང་ཡོད་པ་མ་ཟད། ལོ་མཇུག་ཏུ་ཉི་ཧོང་གི་མཁའ་སྐྱོད་བ་ཁེ་རོ་ཆི་ཁ་བ་དཱ་དང་ལྷན་འཛོམས་བྱུང་རྒྱུ་ཡིན་འདུག་ཉི་ཧོང་གི་སྐད་ཆ་བཤད་ཤེས་པའི་གློག་གི་མི་ཆུང་ཆུང་དེ་གཏོང་བའི་རྒྱུ་མཚན་ནི་མཁའ་སྐྱོད་བ་མི་ངོ་མ་ཞིག་གཅིག་པུར་བར་སྣང་དུ་རྒྱུན་རིང་ངང་གནས་པ་ཡིན་ན་སེམས་ཁམས་ལ་གནོད་སྟབས་སྐད་ཆ་བཤད་རོགས་ཀྱི་ཆེད་དུ་མཁའ་དབྱིངས་སུ་གློག་གི་མི་ཆུང་ཆུང་དེ་བཏང་བ་ཡིན་པ་རེད།